ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཉེ་ཆར་ཝི་ཀྲོ་རི་ཡ་མངའ་སྡེའི་གྲོང་ཁྱེར་མེལ་བོན་གྱི་གནམ་ཐང་འགྲམ་དུ་ཡོད་པའི། Holiday Inn། ཞེས་པ་ད་ལྟའི་ཆར་ཟུར་བཀག་ཏུ་སྡོད་ས་ཡི་མགྲོན་ཁང་ཞིག་གི་ལས་བྱེད་ལ། ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་ཡོད་འདུག། ཝི་ཀྲོ་རི་ཡ་ཡི་ནང་ཟུར་བཀག་ཏུ་སྡོད་ས་ཡི་མགྲོན་ཁང་ཞིག་གི་ནང་ལས་བྱེད་གཞན་ཞིག་ལ། བདུན་ཕྲག་གཅིག་ཙམ་གྱི་རྗེས་སུ་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་རྗེས། ད་ལྟའི་ཆར་ཝི་ཀྲོ་རི་ཡ་ཡི་ནང་ཟུར་བཀག་ཏུ་སྡོད་ས་ཡི་མགྲོན་ཁང་ནང་ལས་ཀ་བྱེད་མཁན་ཚང་མ་ལ་ཏོག་དབྱིབས་ན་ཚ་འགོས་ཡོད་མེད་བརྟག་དཔྱད་བྱེད་དགོས་པའི་གཏན་འབེབས་གནང་ཡོད་འདུག། ཏོག་དབྱིབས་ན་ཚ་འགོས་ཡོད་པའི་བུད་མེད་དེ་དེ་སྔོན་རེས་གཟའ་ཕུར་བུ་ཉིན་བརྟག་དཔྱད་སྐབས་ན་ཚ་འགོས་མེད་པའི་གནས་ཚུལ་ཐོན་ཡོད་ཀྱང། རེས་གཟའ་ཉི་མ་ཡི་ཉིན་ལས་ཀ་ཚར་ནས་སླར་ཡང་བརྟག་དཔྱད་བྱེད་སྐབས་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་ཡོད་འདུག་གཞན་ཡང་ཉེ་ཆར་ལྷོ་ཨ་ཕི་རི་ཀ་ཡི་ནང་ཨཱ་སི་ཐ་ར་ཛ་ནི་ཀ་ཡི་ཏོག་དབྱིབས་འགོག་ཁབ་ཀྱི་ཕན་ནུས་ལ་དོགས་པ་བྱུང་ནས། འགོག་ཁབ་དེ་རྒྱབ་རྒྱུ་མཚམས་འཇོག་བྱས་རྗེས། ཨོ་སི་ཁྲུ་ལི་ཡ་ཡི་ནང་ལ་ཡང་སྨན་ཁབ་དེའི་ཐད་སེམས་ཁྲལ་གནང་གི་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་འཕྲོད་བསྟེན་བློན་ཆེན་གྷི་རིག་ཧན་ཏི་མཆོག་གིས། ལྷོ་ཨ་ཕི་རི་ཀས་ཨཱ་སི་ཐ་ར་ཛ་ནི་ཀ་ཡི་སྨན་ཁབ་དེ་རྒྱབ་རྒྱུ་མཚམས་འཇོག་བྱས་མིན་ལ་མ་ལྟོས་པར། ད་དུང་སྨན་ཁབ་དེ་ལ་གདེང་ཚོད་ཆེན་པོ་ཡོད་སྐོར་འགྲེལ་བརྗོད་གནང་འདུག་ལྷོ་ཨ་ཧྥི་རི་ཀས་ཨ་སི་ཐ་ར་ཛཱ་ནི་ཀ་ཡི་སྨན་ཁབ་དེ་རྒྱབ་རྒྱུ་མཚམས་འཇོག་བྱས་པ་དང། དེའི་རྒྱུ་མཚན་ནི་ལྷོ་ཨ་ཧྥི་རི་ཀའི་ནང་གསར་དུ་ཤེས་རྟོགས་བྱུང་བའི་ཏོག་དབྱིབས་ན་ཚ་ཡི་རྒྱུད་གསར་པ་དེ་ལ་སྨན་ཁབ་དེའི་བཀག་འགོག་གི་ནུས་པ་དེ་ཙམ་ཐོན་གྱི་མེད་སྐོར་ཡིག་ཆ་ཡི་ནང་གསལ་ཡིན་འདུག་ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་བློན་ཆེན་གྷི་རིག་ཧན་ཏི་མཆོག་གིས

འོན་ཀྱང་དེ་རིང་ཞོགས་པར་ཨོ་སི་ཁྲུ་ལི་ཡ་ཡི་གསོ་རིག་འགན་འཛིན Professor Paul Kelly དང། འགོག་ཁབ་ལས་དོན་འགོ་ཁྲིད Professor Brendan Murphy གཉིས་ཀྱིས་ལམ་སྟོན་གསལ་པོ་གནང་ཡོད། ད་ལྟའི་ཆར་ཨ་སི་ཐར་ཛ་ནི་ཀ་སྨན་ཁབ་དང་ཡང་ན Pfizer ཡི་སྨན་ཁབ་གཉིས་ཀ་ལ། ན་ཚ་སྔོན་འགོག་དང་འཆི་གསོན་ཐད་ནུས་པ་ཐོན་གྱི་མེད་པའི་ར་སྤྲོད་བྱུང་མེད་སྐོར་འགྲེལ་བརྗོད་གནང་འདུག། ཡང་ཨོ་སི་ཁྲུ་ལི་ཡ་གཞུང་གིས་ཏོག་དབྱིབས་འགོག་ཁབ་ལས་དོན་ཐད་སྦྱོང་བརྡར་ཞིག་བཀོད་སྒྲིག་གནང་ཡོད་པ་དང་དེ་ཡང་སྦྱོང་བརྡར་དེ་དྲ་ཐོག་ནས། ཨོ་སི་ཁྲུ་ལི་ཡ་ཡི་སྨན་ཞབས་མཐོ་སློབ་དང་མཉམ་དུ་སྤེལ་འཆར་ཡོད་སྐོར་འགྲེལ་བརྗོད་གནང་འདུག་སྦྱོང་བརྡར་དེའི་ནང་སྨན་ཁབ་ཉར་ཚགས་བྱེད་སྟངས་དང་སྨན་ཁབ་རྒྱག་སྟངས། བདེ་འཇགས་ཉེན་སྲུང་བྱེད་སྟངས། གཞན་ཡང་སྨན་ཁབ་བརྒྱབ་རྗེས་ལྡོག་ཕྱོགས་ནས་ནུས་པ་ཐོན་ཚེ། གནས་ཚུལ་སྙན་སེང་ཞུ་སྟངས་སོགས་ངོ་སྤྲོད་གནང་གི་ཡོད་འདུག

གལ་སྲིད་ཁྱེད་རང་གིས་བེད་སྤྱོད་གཟབ་ནན་གནང་ཚེ། སྨན་ཐུན་བདུན་བེད་སྤྱོད་བཏང་མ་ཐུབ་རུང། ཐེངས་དྲུག་ཙམ་བེད་སྤྱོད་བཏང་ཐུབ་ཀྱི་ཡོད་ཅིང། དེའི་དམིགས་ཡུལ་ནི་སྨན་ཁབ་དེ་ཚོ་ང་ཚོ་ལ་རྩ་ཆེན་པོ་ཡིན་དུས། མང་པོ་ཞིག་འདང་ཆེད་དུ་ཡིན་སྐོར་འགྲེལ་བརྗོད་གནང་འདུག་ཡང་ནིའུ་སའོ་ཐུ་ཝེལ་སི་མངའ་སྡེའི་ནང་འགྲུལ་བཞུད་བྱེད་མཁན་ཁག་ཅིག་ཉིན་གྲངས་བཅུ་བཞིའི་རིང་ཟུར་བཀག་ཏུ་སྡོད་ཚར་ཡི་རྗེས་སུ་ཡང། ཏོག་དབྱིབས་ན་ཚ་འགོས་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་ཡོད་པ་དང། ཏོག་དབྱིབས་ན་ཚ་འགོས་མཁན་དེ་ཚོ་ཨི་ལ་ཝ་ར་དང་ཝུ་ལུང་གོང་སོགས་དང། དེ་བཞིན་སིད་ནིའི་ལྷོ་ཕྱོགས་ཀྱི་ཚོང་རྒྱག་ཁང་ཁག་ཅིག་གི་ནང་འགྲུལ་བཞུད་བྱས་ཡོད་སྟབས། ས་གནས་དང་དུས་ཚོད་དེ་དང་མཉམ་དུ་ཁེལ་མཁན་རིགས་ཏོག་དབྱིབས་ན་ཚ་འགོས་ཡོད་མེད་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་རེད། ཡང་ཨོ་སི་ཀྲི་ལི་ཡ་ཡི་ནུབ་ཕྱོགས་མངའ་སྡེའི་མགྲོན་ཁང་ནང་ཟུར་བཀག་གི་ལམ་ལུགས་དམ་དུ་བཏང་ཡོད་འདུག་པ་དང། དེའི་ནང་ལས་ཀ་གཉིས་པ་ཡོད་མཁན་ཞིག་གིས་ཟུར་བཀག་ཏུ་སྡོད་ས་ཡི་ནང་ལས་ཀ་བྱེད་ཆོག་གི་མེད་པ་རེད་འདུག

ཁོང་གིས་སློབ་ཕྲུག་ཚོས་སོ་སོ་ཡི་མ་འོངས་པའི་མི་ཚེ་དྲན་གསོ་གཏང་དགོས་པ་དང། ངེད་ཚང་མས་སྒྲིག་གཞི་བརྩི་སྲུང་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད། ང་ཚོ་ཁ་རས་བདུན་ཕྲག་གཅིག་ཙམ་ལས་གྱོན་མི་དགོས་པའི་རེ་བ་བྱེད་བཞིན་ཡོད་ཀྱང་དེའི་རྗེས་ལ་ལམ་སྟོན་རིམ་པ་ཡོང་གི་རེད་ཅེས་གསུངས་འདུག། གནས་ཚུལ་ཕྱོགས་བསྒྲིགས་གནང་མཁན་འཕེལ་རྒྱས་མི་ལོ་སི་དང། ཡེ་ཤུ་དང་གནས་ཚུལ་སྙན་སྒྲོན་ཞུ་མཁན་བསང་ཆུ་རྡོ་རྗེ་ཡིན།